གསན་མཁན་རྣམ་པ་སྐུ་ཁམས་བཟང་འདི་ནི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ནི་ནམ་ཅི་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲ་ཡིས་བགྲོ་གླེང་བྱས་པའི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། རེས་གཟའ་ལྷག་པའི་ཉིན་ལ་ཧང་ཀང་གི་ཁྲིམས་ཁང་ཞིག་གིས་སྐུ་ཞབས་ལི་ཀྲུའུ་མིང་དང་ལི་ཀྲི་དབྱིན་སོགས་ཧང་ཀང་གི་དམངས་གཙོའི་དབུ་ཁྲིད་མི་བདུན་ལ་ཉིས་སྟོང་བཅུ་དགུ་ལོར་གཞུང་གི་ཆོག་མཆན་མ་ཐོན་པའི་ཐོག་ངམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ཞིག་གི་ནང་དུ་མཉམ་ཞུགས་བྱས་ཡོད་པར་བརྟེན་ཉེས་འཛུགས་ཀྱི་ཁྲིམས་ཐག་བཅད་ཡོད་པ་རེད། དེ་ནས་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལས་རིམ་དེའི་ནང་དུ་སྐུ་ཞབས་ལི་ཀྲུའུ་མིང་འམ་མཱ་ཁྲིན་ལིའི་སྐོར་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། རྒན་ལགས་ད་ཧང་ཀང་གི་ཁྲིམས་ཁང་ཞིག་གིས་ད་གོང་དུ་ཞུས་པའི་ཧང་ཀང་ནང་གི་དམངས་གཙོའི་དབུ་ཁྲིད་མི་བདུན་ལ་ཁྲིམས་ཐག་བཅད་ཡོད་པའི་དེ་འདྲ་གི་གནས་ཚུལ་ཅིག་ཐོན་འདུག་ད་དམངས་གཙོའི་གི་དབུ་ཁྲིད་བདུན་པོ་དེ་དག་ལ་ཅིག་ནག་ཉེས་ག་རེ་ག་རེ་བཙུགས་འདུག། རེད་ད་ཧོང་ཀོང་གི་ཡང་དེ་ཁྲིམས་ཁང་དེས་གཙོ་བོ་དེ་ཡང་ག་རེ་རེད་ཟེར་ན་ཉིས་སྟོང་བཅུ་དགུ་ལོའི་ཟླ་བ་བརྒྱད་པའི་ཚེས་བཅོ་བརྒྱད་ཉིན་ཁ་དེ་ཡིན་ན་ཧོང་ཀོང་ལ་ཡང་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞིག་བྱས་པ་རེད། ཧ་ལམ་མི་ས་ཡ་གཅིག་བརྒལ་བའི་བྱས་རྗེས་ཡིན་ན། སྐབས་དེ་ད་རྒྱ་ནག་གི་སྡེ་འདུས་རྩོམ་པ་པོའི་ག་ཚོད་རེ་བཀོད་ཇུས་འོག་ལ་ཡང་ཧོང་ཀོང་གཞུང་གིས་ཨ་ནི་ཧོང་ཀོང་ནང་ལོགས་ཀྱི་ཉེས་ཅན་པ་དག་དེ་ཚོ་ཡིན་ན་ཕར་རྒྱ་ནག་ལ་ཡང་རྩིས་སྤྲོད་བྱེད་ཡག་གི་ཁྲིམས་ཤིག་བཟོ་གི་ཡིན་ཟེར་བྱས། དེ་ལ་ཡང་ངོ་རྒོལ་ལས་འགུལ་རིམ་པ་བཞིན་བྱས། བྱས་པའི་རྗེས་ལ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་སྔ་མ་ཡིན་ན་ཧོང་ཀོང་ནང་ལོགས་ལ་རྔམ་སྟོན་ཁྲོམ་སྐོར་དག་དེ་ཚོ་བྱེད་ཀྱི་ཡིན་ཟེར་བྱས་ཆོག་མཆན་ཞུས་ན་ཆོག་མཆན་ལམ་སང་སྤྲད་ཀྱི་ཡོད་རེད་ཡིན་ནའི་ལས་ད་དེ་ཁྲོམ་སྐོར་ཆེར་ཆེར་ཕྱིན་བྱེད་དུས་ཙམ་པ་ཡིན། ཟླ་བ་བརྒྱད་པའི་ཚེས་པ་བཅོ་བརྒྱད་ཉིན་ཁ་དེ་ཧོང་ཀོང་ཚོགས་པ་ཁག་ཅིག་གིས་ངམ་སྟོན་ཁྲོམ་སྐོར་བྱེད་ཀྱི་ཡིན་ཟེར་དུས་ཙམ་པ་ཧོང་ཀོང་གཞུང་གིས་ཆོག་མཆན་མ་སྤྲད་པ་རེད། ད་ཆོག་མཆན་མ་སྤྲད་པ་ཡིན་ན་ལས་གང་ལྟར་ཁོ་ཚོ་ཚོགས་པ་དེ་ག་དེ་རུག་རུག་བྱས་བྱས་ཨ་ནེ་མི་མང་ཚང་མ་ལ་ངམ་སྟོན་ཁྲོམ་སྐོར་བྱེད་ག་ཤོག་ཟེར་ལབ་བྱས་མཐའ་མ་དེ་འདི་ཉིན་ཁ་དེ་ཧ་ལམ་མི་ས་ཡ་གཅིག་བརྒལ་འགྱོགས་ཅིག་གིས་ནི་མི་འདུ་འཛོམས་བྱས་བྱས་ངམ་སྟོན་ཁྲོམ་སྐོར་ངམ་སྟོན་ཁྲོམ་སྐོར་རང་ད་དཔེ་ཞི་བའི་ངོས་ནས་བྱས་པ་མ་གཏོགས་པ་ལ་ཡང་དྲག་སྤྱོད་ཀྱི་གནས་ཚུལ་འདི་ག་གེ་བྱུང་ཡོད་མ་རེད། བྱས་བྱས་ད་ག་འདྲ་སྟེ་བྱས་ནས་དུས་ཚོད་རིང་པོ་ཞིག་ཕྱིན་པའི་རྗེས་ལ་ཡིན་ན་ཟླ་ཉིན་ལོ་ལ་ཡ། ད་ཉིས་སྟོང་ཉི་ཤུ་ཐམ་པའི་ལོ་དེ་རེད་པ། ཟླ་བ་བཞི་པའི་ནང་སྐུ་ཞབས་ལི་ཀྲུའུ་མིང་ནི་ཧོང་ཀོང་གི་སེམས་ཁྱད་ཁྲིམས་ཁང་ནང་ལོགས་ལ་ཡ། ཆོག་མཆན་མེད་པའི་ཧོང་ཀོང་གི་ལས་འགུལ་འདི་ནང་ལ་ཞུགས་པ་དེ་ཁྲིམས་འགལ་རེད་ཟེར་བྱས་བྱས་ཉེས་འཛུགས་བྱས་བྱས་ད་རེས་དངོས་སུ་ཁྲིམས་ཁང་ཅིག་ནང་ལོགས་ལ་ཡ་ད་ཁྲིམས་ཞིབ་བྱས་བྱས་ལྷག་ལྷག་པའི་ཉིན་ཁ་དེ་ཁྲིམས་ཁང་འདིས་ཁོ་རང་གིས་ཡིན་ན་ཁྲིམས་འགལ་གྱི་ལས་ཀ་བྱས་ཤག་བྱས་བྱས་ཡིན་ན་ཁྲིམས་ཐག་འདི་བཅད་པ་རེད་བྱས་བྱས་ད་རིང་འདི་ཡིན་ན་སྐུ་ཞབས་ལི་ཀྲུའུ་མིང་གཅིག་པོ་མ་ཡིན་པ་ཁོ་རང་དང་མཉམ་དུ་ཡོད་པའི་ལི་ཀྲི་དབྱིན་ད་དོ་བ་ང་ཚོ་ཕྱི་ལོགས་མང་ཆེ་ཡིན་ན Jimmy Lai ཟེར་བྱས་ཚང་མ་ལ་མཁྱེན་གི་འདུག་ཨང་འདི་མ་ཡིན་པའི་ཡང་ཧོང་ཀོང་གི་ད་དམངས་གཙོའི་ལས་དོན་ཐོག་ལ་ཡ་ཕྱག་ལས་གནང་མཁན་གྱི་དབུ་ཁྲིད་གལ་ཆེ་ཤོས་ཅིག་གི་མི་ལྔ་ག་འདྲ་ཁྱོན་བསྡོམས་ཁོང་ཚོ་བདུན་ག་འདྲ་ཁྲིམས་འགལ་གྱི་ལས་ཀ་བྱས་བྱས་བྱས་བྱས་ཁྲིམས་ཐག་བཅད་བཅད་བཅད་ཡིན་ན་ཟླ་བ་བཞི་པའི་ཚེས་བཅུ་དྲུག་ཉིན་ག་དེ་ད་དངོས་སུ་ཁོང་ཚོ་བཙོན་ཁང་ལ་ཡར་ལོ་ག་ཚོད་བཅུག་གི་ཡོད་མེད་ཀྱི་ཐག་གཅོད་བྱེད་ཀྱི་ཡོད་ས་རེད་ད་ད་ལྟ་ཧོང་ཀོང་གི་སྤྱི་བཏང་གི་ཁྲིམས་ཀྱི་འགྲོ་སྟངས་ལ་བྱས་པ་ཡིན་ན་ནག་ཉེས་འདིའི་རིགས་ལ་ཡར་ཕལ་ཆེར་ལོ་ལྔ། ཉུང་ཤོས་ལ་ལོ་ལྔ་ཁྲིམས་ཆད་བྱེད་ཀྱི་ཡོད་ས་རེད་ད་གལ་སྲིད་འདི་འདྲ་བྱས་པ་ཡིན་ན་ལི་ཀྲུའུ་མིང་ཡིན་ན་དགོང་ལོ་ཕལ་ཆེར་ཕལ་ཆེར་བརྒྱད་ཅུ་གྱ་གཉིས་ཙམ་སླེབས་ཡོང་གི་ཡོད་ཨ་ནི་ལི་ཀྲི་དབྱིང་ཨ་ད་ཇི་མི་ལེ་ཟེར་མཁན་དེ་ཁོ་རང་ཡིན་ན། བདུན་ཅུ་དོན་གཉིས་ཕེབས་ཀྱི་ཡོད་བྱས་ཙང་ད་ཁོང་ཚོ་དགུང་ལོ་བགྲེས་པོ་ཞེ་དྲག་རེད་དེ་འདྲས་བཙོན་ཁང་ལ་ཡང་ད་དུང་འདྲ་ཅིག་ལོ་མང་པོ་བཅུག་པ་ཡིན་ན་ད་ཞེ་དྲག་ཉེན་ཁ་ཆེན་པོ་རེད་བྱས་ཙང་ད་ཧོང་ཀོང་དམངས་གཙོའི་གནད་དོན་ངོས་ནས་བཤད་ན་ད་རིང་འདི་ཞེ་དྲག་གི་ཐབས་སྐྱོ་པོའི་དུས་ཚོད་ཅིག་ལ་སླེབས་བསྡད་ཤག་ལགས་སོ་ད་ད་ཐེངས་ཁྲིམས་ཐག་བཅད་པའི་མི་འདི་ནང་ལོགས་ལ་ད་ལི་ཀྲུའུ་མིང་ནི་ད་མི་ཚེ་གཅིག་ད། ཧང་ཀང་གི་དམངས་གཙོའི་སླད་དུ་རྩོད་ལེན་བྱས་ནས་ལོ་སུམ་ཅུ་ལྷག་ཙམ་འགོར་མཁན་དེ་འདྲ་ཅིག་དང། གཅིག་ཁོང་ལ་ཧང་ཀང་གི་དམངས་གཙོ་གི་ཕ་དམ་པ་རེད་ཟེར་ནས་དེ་འདྲ་ཟེར་སྲོལ་འདུག་དེ་འདྲ་སྒེར་ལངས་ནས་ལི་ཀྲུའུ་མིང་ཁོང་གིས་ཀྱིས་ཧང་ཀང་གི་དམངས་གཙོ་གི་ཆེད་དུ་ལས་འཆར་ལེགས་སྒྲུབ་ག་རེ་ག་རེ་གནང་ཡོད་ན་དེའི་སྐོར་ནས་ངོ་སྤྲོད་བྱེད་ན་ད། རེད་ད་ཧོང་ཀོང་གི་དམངས་གཙོ་ལབ་དུས་ཙམ་པ་ཕལ་ཆེར་ཨ་ནི་ལི་ཀྲུའུ་མིང་གི་མཚན་དེ་དང་ཧ་ལམ་གཅིག་ཐ་སྙད་དེ་གོ་བ་མ་འདྲ་གི་དེ་འདྲ་ཅིག་ཕྱིར་རོ་ཕྱིར་རོ་བྱེད་བྱེད་ད་དེ་ཧོང་ཀོང་དམངས་གཙོ་ལབ་ད་ཁོང་དྲན་ཡ་ཆགས་བསྡད་ཡོད་རེད། སྔ་མོ་ཡིན་ན་ཧོང་ཀོང་ནི་དབྱིན་ཇིའི་འོག་ལ་ཡོད་པའི་སྐབས་དེ་ད་ཧོང་ཀོང་ལ་ཁྲིམས་དང་དེ་ཚོ་ཞེ་པོ་ཅིག་ཡག་པོ་བྱས་བྱས་འཐུས་སྒོ་ཚང་པོ་དང་དེ་ཚོ་ཡོད་རེད་དེ་ཡིན་ན་ཡང། དབྱིན་ཇིའི་གཞུང་གིས་ཡིན་ན་ཧོང་ཀོང་ནང་ལོགས་ལ་དམངས་གཙོའི་སྒྲིག་གཞི་དེ་ཚོ་ཡག་པོ་ཞིག་བཟོས་ཡོད་མ་རེད་མ་བཟོས་པ་བྱས་བྱས་ཡིན་ན་སྐབས་དེ་ཧོང་ཀོང་གི་ཁྲིམས་བཟོ་ལྷན་ཁང་འཇོག་རེད་པ། ཁྲིམས་བཟོ་ལྷན་ཁང་དེ་གཞུང་གིས་དེའི་ནང་ལོགས་ཁྲིམས་བཟོ་ལྷན་ཁང་ནང་མི་མང་ཆེ་ཡིན་ན་བསྐོ་བཞག་བྱེད་ཀྱི་ཡོད་རེད། དེའི་སྐབས་དེ་ཡིན་ན་ད་ཧོང་ཀོང་གི་སྤྱི་ཁྱབ་ཏུ་དེ་དུས་རྦད་དེ་དབྱིན་ཇི་རང་གིས་ཤར་རྒྱག་ཨིན་ཇིའི་ལུང་པ་ནས་བསྐོ་གཞག་བྱེད་ཀྱི་ཡོད་རེད་པ། བྱས་བྱས་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྲངས་དེ་ནས་ག་ད་ཀོར་ཀོས་ཁོ་རང་སྐུ་ཞབས་ལི་ཀྲུའུ་མིང་དང་དེ་ཨིན་ཇི་ནང་ལ་མང་ཆེ་གིས་མར་ཏིན་ལི་ཞེས་བསྐོ་གི་འདུག་ཁོ་རང་གིས་འབད་བརྩོན་བྱེད་ཡག་དེ་དེ་དུས་ནས་འགོ་བཙུགས་ཤག་ད་དེ་མ་བྱས་གོང་ལ་ཡང་ཁོ་རང་སྒེར་གྱི་ག་ཚོད་རེ་ལོ་རྒྱུས་རེ་ཞུས་པ་ཡིན་ན་ཁོང་ཆིག་སྟོང་དགུ་བརྒྱ་ཕལ་ཆེར་སུམ་ཅུ་སོ་བརྒྱད་ལོ་པར་འཁྲུངས་པ་ཡིན་པ་འདྲ། ཧོང་ཀོང་སློབ་གྲྭར་ཕྱིན་ཕྱིན་པའི་རྗེས་ལ་ཁྲིམས་ཐོག་ཏུ་སློབ་སྦྱོང་བྱས་ཡག་དེ་གའི་མང་པོ་ཅིག་གིས་ནི་ཨིན་ཇིའི་ལུང་པར་བྱས། དེ་ནས་ཨ་ནི། ཚུར་ཧོང་ཀོང་ནང་ཡོང་རྗེས་ཁོ་རང་གིས་རྒྱ་སྐད་ཕུའུ་ཐུང་ཧྭ་དེ་རྒྱ་ནག་གི་རང་སྟོད་དང་ཁྱོན་ཡོངས་གོ་ཡ་ཡོད་རེད་པ། འདི་རྒྱ་སྐད་ཕྱུགས་ནད་ལས་རྦད་དེ་ཞེ་པོ་ཅིག་གི་ལྷ་ཐག་ཐག་བསྐྱོན་ཡ་ཡོད་པ་དང་ད་ཧོང་ཀོང་གིས་ཁོ་ཚོ་ཀོང་ཏུང་གི་སྐད་རྒྱག་སྟེ་དེ་དེ་བས་བརྗོད་མ་དགོས་པ་རེད། ཨ་ནི་ཨིན་ཇི་བསྐྱོན་པ་ཡིན་ནའི་རྦད་ཨིན་ཇི། ག་ཚོད་རེད་ཨིན་ཇིའི་ལུང་པ་རང་གིས་ཨིན་ཇིའི་སྒྲ་ཅིག་ཡོད་རེད་པ་འདི་བྱས་རྗེས་ཁྱོན་ནས་ཨིན་ཇི་ལ་ཐོགས་པ་ཁྱོན་ནས་མེད་པ་ཅིག་བསྐྱོན་ནས་རྦད་ཞེ་པོ་ཅིག་ཡག་པོ་བསྐྱོན་ཐུབ་ཀྱི་མ་ཟད་ཁོ་རང་ཧོང་ཀོང་ལ་ཡང་འདི་གཉེར་ཡ། ཁྲིམས་རྩོད་པའི་ལས་ཀ་གཅིག་ཏུ་ལས་ཀ་ཐོག་ཏུ་ཞེ་པོ་ཅིག་ཡག་པོ་བྱུང་རྗེས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྲངས་འགོ་སྟོད་དུ་ལ་ཡང་ཧོང་ཀོང་གི་ཁྲིམས་རྩོད་པའི་ལྷན་ཚོགས་ཀྱི་ཚོགས་གཙོ་རང་དེ་དུས་ནས་གནང་ཚར་བ་རེད། གནང་ཚར་རྗེས་ཡིན་ན་ཁྲིམས་རྩོད་པའི་ད་ག་ཚོད་རེ་གཅིག་གི་ལས་དོན་ཐོག་ཏུ་ཞེ་པོ་ཅིག་ཡག་པོ་བྱུང་མཁན་གཅིག་དང་ཨ་ནི་དཔལ་འབྱོར་གནས་སྟངས་ཐོག་ཏུ་ཆ་བཞག་པ་ཡིན་ན་ཁོང་ཚོས་འདི་ཟེར་གི་འདུག་སྔ་མ་ཡིན་ན་སྐུ་ཞབས་ལི་ཀྲུའུ་མིང་མཱ་ཏིན་ལི་ཡིན་ན་མོ་ཊ་ཞིག་བཏང་སྟེ་ཇཱ་ཀོ་ཨར་ཟེར་བ་ཨིན་ཇིའི་མོ་ཊ་གོང་ཆེ་ཤོས་ཞིག་རེད་པ། དེ་བཏང་བྱས་འགྲོ་མཁན་གྱི་འདི་ཁྲིམས་རྩོད་པའི་རྒྱུ་འཛིན་ཁུལ་ཅིག་ཡིན་ཟེར་བ་ཧོང་ཀོང་ནང་ལོགས་ལ་ཡ། ད་ཡིན་ནའི་ཁོ་རང་གི་ག་ཚོད་རེ་གཅིག་གིས་ཁྲིམས་རྩོད་ཀྱི་ལས་ཀ་ཙོ་ཙོ་ཞེ་པོ་ཅིག་ཁྱབ་གདལ་བཏང་སྟེ་ཡོད་གི་ཡོད་གི་ཧོང་ཀོང་ནང་ལོགས་གྱོད་སྐྱ་ར་འདོགས་ནས་ད་འགོ་ཐོག་མ་དེ་ཡིན་ན་ད་རྒྱ་ནག་གཞུང་དང་འབྲེལ་བ་བྱས་ཡོད་མ་རེད་དབྱིན་ཇིའི་གཞུང་ལ་ཡ། གང་ལྟར་ཧོང་ཀོང་ལ་ཡ་དམངས་གཙོའི་ཐོབ་ཐང་མང་སྤྲད་དགོས་འདུག་ཟེར་བྱས་འགོ་བཙུགས་ཡ་དེ་ཡིན་ན། དེ་འདྲས་སུ་འགོ་བཙུགས། དེ་འདྲས་བཙུགས་བྱས་ཡིན་ན་གཅིག་སྟོང་དགུ་བརྒྱ། བརྒྱད་ཅུའི་ནང་ལོགས་ལ་ཡང་དབྱིན་ཇི་གཞུང་གིས་ཐོག་མར་དེ་ག་ལི་ག་ལི་ངོ་སྤྲོད་བྱས་ཅིང་གྲོས་ཚོགས་ནང་ལོགས་ལ་ཡང་ཧོང་ཀོང་གི་མི་མང་ཐད་ཀར་འོས་འདེམས་བྱས་ཡ་མེད་པ་ཡིན་ནའི་གཅིག་གི་ལས་ཀའི་སྐྱིད་སྡུག་གིས་ད་ཆེད་ལས་ཀྱི་སྐྱིད་སྡུག་དེ་ཚོ་ནས་ཡིན་ན་སྐུ་ཚབ་ཁ་ཤས་ཁ་ཤས་འདེམས་ཡག་ཅིག་དང་པོ་དེ་བཟོས་པའི་རྗེས་ལ་ཡིན་ན་ཧོང་ཀོང་གི་ཁྲིམས་རྩོད་པའི་ད་ཆེད་ལས་ཀྱི་སྐྱིད་སྡུག་འདི་ཁོ་རང་རང་སྐུ་ཞོགས་མ་ཏིང་ལི་ལི་ཀྲུའུ་མིང་ཡིན་ན་ཁོ་ཚོའི་སྐུ་ཚབ་བྱས་རྗེས་ཡིན་ད་ཐོག་མར་དེ་ཁོ་རང་གིས་ཧོང་ཀོང་གི་ཆབ་སྲིད་ཀྱི་ལས་ཀ་དེ་འགོ་བཙུགས་ཡ་དེ་ཡིན་ན་ཧོང་ཀོང་གི་གྲོས་ཚོགས་ནང་བདམས་པ་རེད། བདམས་པའི་རྗེས་ཡིན་ན་ད་ལྟའི་ཁོ་རང་གི་བཀའི་བློན་ཆེན་གྲོས་ཚོགས་འཐུས་མི་ཆགས་ཐབས་དེ་ལས་ད་དུང་མུ་མཐུད་འབོད་སྐུལ་བྱས་བྱས་ད་ལྟའི་སྐྱིད་སྡུག་པས་བདམས་ན་འགྲིག་གི་མི་འདུག་མི་མང་རང་གིས་ཐད་ཀར་འོས་འདེམས་བྱེད་ཡ་དེ་ཡིན་ན་བྱེད་དགོས་འདུག་ཅེས་ཁོ་རང་གིས་འབོད་སྐུལ་ཞེ་པོ་བྱས་བྱས་མཐའ་མ་དེ་ག་ཚོད་རེད་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་དབྱིན་ཇིའི་གཞུང་གིས་ད་ཐད་ཀར་མི་མང་རང་གིས་འོས་ཤོག་འཕངས་བྱས་མི་ཁ་ཤས་ཤིག་ད་གྲོས་ཚོགས་ནང་ལོགས་ཀྱི་འཐུས་མི་ཁ་ཤས་ཤིག་བདམས་ཡ་བཟོས་པ་རེད་དེ་བཟོས་པའི་སྐབས་དེ་སྐུ་ཞོགས་ལི་ཀྲུའུ་མིང་ཡང་ཏི་མཱ་ཏིན་ལིན་གྱིས་ཁོ་རང་རང་དེའི་ནང་ལོགས་ལ་འོས་མི་དེ་ལངས་བྱས། འོས་ཤོག་འཕངས་དུས་ད་དེ་དུས་ཙམ་པ་ཕལ་ཆེར་འདི་འོས་མི་ལང་མཁན་མི་ལྔ་བཅུ་ང་གྲངས་ཅིག་ཡོད་པ་འདྲ། དེའི་ནང་ནས་ཁོ་རང་ལ་འོས་ཤོག་མང་ཤོས་ཐོབ་ཤག་ད་ཧོང་ཀོང་ནང་ལོགས་དངོས་གནས་ཆབ་སྲིད་པ་མི་མང་གི་འོས་ཤོག་གཡོ་སྐོར་བྱས་ན་ད་ཁོ་རང་ལ་མང་ཤོས་ཐོབ་བྱས་ཐོབ་པ་མ་ཟད་ཁོ་རང་གིས་དེ་སྐབས་བཙུགས་པའི་སྲིད་དོན་ཚོགས་པ་ཅིག་རེད་དེ་ལ་ཡ་ཧོང་ཀོང་ནང་སྐབས་དེ་ཡིན་ན་གྲོས་ཚོགས་ནང་ལ་ཡ་ས་མིག་བཅུ་དགུ་མི་མང་གིས་ཐད་ཀར་འདེམས་ཡག་གི་གོ་སྐབས་སྤྲད་དུས་རིམ་པ་བཅོ་བརྒྱད་རེ་གཅིག་བཅུ་བདུན་རེ་བཅོ་བརྒྱད་རེ་གཅིག་ཁོང་ཚོའི་སྲིད་དོན་ཚོགས་པ་དེར་ཐོབ་བྱས་ད་ཁོ་རང་གི་ག་ཚོད་རེ་ནུས་པ་དེ་ཡོད་པ་དེ་ཞེ་པོ་ཅིག་མངོན་གསལ་དོད་པོ་ཐོན་པ་རེད་དེ་ནས་བྱས་བྱས་འགོ་བཙུགས་བྱས་ད་ད་ལྟ་བར་དུ་ད་ད་ནིང་ལོ་གསར་བར་དུ་ཡིན་ན་ཁོ་རང་ཡིན་ན་ཨ་ཧོང་ཀོང་གྲོས་ཚོགས་ཀྱི་འཐུས་མི་བྱས་བྱས་བཞུགས་པ་རེད་སྐུ་ཞོགས་ལི་ཀྲུའུ་མིང་ཨ་འདི་མ་ཏིང་ལི་ཁོ་རང་མ་རྒྱུད་པ་རེ་བྱས་པ་ཡིན་ནའི་གཅིག་རྒྱ་ནག་ནང་ལོགས་ལ་ཡ་ཁོ་རང་ཁྱིམ་ཚང་དེ་ཞེ་དྲག་གལ་ཆེན་པོ་རེད་ཤག། ཁོ་རང་གི་པཱ་ལགས་དེ་ཡིན་ན་ལི་ཡན་ཧི་ཟེར་ལི་ཡན་ཧི་ཟེར་དེ་ཁོ་རང་སྔོན་མ་ཡིན་ན་གོ་མིན་ཏང་སྐབས་ལ་ཡང་དམག་དཔོན་ཆེན་པོ་ཞེ་པོ་བྱས་པའི་དམག་སྤྱི་རང་བྱས་མྱོང་པ་རེད། བྱས་པ་མ་ཟད་ཡིན་ན་ལོ་ཆུང་ཆུང་སྒང་ལ་ཡང་དེ་སྐབས་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ཕྱི་རྒྱལ་ལ་ཡང་སློབ་གྲྭར་འགྲོ་དགོས་རེད་ཕྱི་རྒྱལ་གྱི་ནུབ་ཕྱོགས་ཀྱི་དེ་ཚོ་སློབ་སྦྱོང་བྱེད་དགོས་རེད་ཟེར་བྱས་འབོད་སྐུལ་དང་པོ་བྱེད་མཁན་གྱི་གྲས་ཡིན་མ་ཟད་ཁོ་རང་ཕྱིར་ཧྥ་རན་སི་ལ་སློབ་གྲྭར་ཕྱིན་ཤག་ཧྥ་རན་སི་ལ་སློབ་གྲྭར་འགྲོ་དུས་ཙམ་པ་སྐབས་དེ་ཡིན་ན་དེ་ཀྲོའུ་ཨེན་ལའེ་ཡོད་ར་ཀྲོའུ་ཨེན་ལའེ་དེ་ཀྱི་རྒྱ་ནག་དམར་ཤོག་གི་ད་རྗེས་ལ་ཡང་དཔོན་པོ

ཆུ་ཚོད་ཉི་ཤུ་རྩ་བཞི་པའི་རྩོད་པ་བརྒྱབ་བྱས་བསྡད་བྱས་ཁོ་རང་གཉིས་ད་གྲོགས་འཁོར་བ་ཁང་པའི་ནང་ལོགས་ཡ་ང་ཞུགས་གོ་ཞུགས་གོ་དེ་ད་ཐ་མ་དེ་ད་ང་རང་གཉིས་གཅིག་གཅིག་གིས་གང་ལྟར་ཕན་ཚུན་ག་ཚོད་རེ་མོས་མཐུན་བྱེད་ཐུབ་ཡ་མི་འདུག་ཟེར་བྱས་ཨ་ནི་ལག་པ་བཏང་བྱས་བཞག་པ་རེད་ཟེར་བྱས་འདི་ཟེར་ཡ་ཅིག་འདུག་བྱས་བྱས་ཨ་ནི་དེ་རྗེས་ལ་ཡ་ཁོ་རང་གི་པ་ལགས་དེ་གོ་མིན་ཏང་གི་དམག་དཔོན་ཆེན་པོ་ཞེ་པོ་བྱས་བྱས་པའི་རྗེས་ལ་ཡིན་ན་བཞི་བཅུ་ཞེ་དགུ་ལོ་ལ་ཡ་གོ་མིན་ཏང་དམག་ཤོར་བྱས་ཐའེ་ཝན་ལ་བྲོས་འགྲོ་དུས་ཁོ་རང་གི་པ་ལགས་ད་ད་དེ་དུས་པེ་ཅིང་ཨ་འདི་མ་ཏིང་ལི་ལི་ཀྲུའུ་མིང་ཁོ་རང་ཕྲུ་གུ་ཆུང་ཆུང་ཡིན་གྱི་རེད་པ། ཁོང་ཚོ་ཐའེ་ཝན་ལ་སྤོས་ཕྱིན་བཞག་ཐའེ་ཝན་ལ་བོད། ཨ་ཐའེ་ཝན་ལ་ཨེ་ནི་ཨ་མདོ་ཁོ་རང་པཱ་ལགས་དེ་ད་ཐའེ་ཝན་གོ་མིན་ཏང་དུ་བཟོས་པའི་ད་ལྐོག་ཟ་རུལ་སུངས་ཅན་ཞེ་པོ་གཅིག་རུལ་སུངས་ཡོད་ཙང་དེ་འདྲས་མ་དགའ་བྱས་བྱས་ཨེ་ནི་ཐའེ་ཝན་ནས་དེ་གང་གཡུག་བཞག་བྱས་ཨ་ཧོང་ཀོང་ཡོང་བྱས་ཧོང་ཀོང་བསྡད་འདུག་ཨ་ཧོང་ཀོང་བསྡད་བྱས་ད་ཁོ་རང་ལི་ཀྲུའུ་མིང་གི་མ་ཏིང་ལི་ཁོ་རང་གིས་ཆུང་དུས་སྒང་གི་འདྲས་གནས་ཚུལ་དྲན་གསོ་བྱས་པ་འདི་ན་ཁོ་ཡ་བྱས་པ་ཡིན་ན་ཁོང་ཚོ་བོད་ལྔ་བཅུ་ང་རང་ཏུ་ཨ་པཱ་ལི་ཨ་ཧོང་ཀོང་སླེབས་ཚར་སོ་ཨ་པཱ་ལི་ཨ་ཐི་གཅིག། དུས་ཚོད་ཐུང་ཐུང་ཐུང་ཐུང་རེ་རེ་ནང་ཡིན་ན་པཱ་ཕས་ཡ་གནས་སྤོས་རྒྱག་བཅུག་གི་ཡོད་ཁང་པ་ག་ཚོད་རེད་ཅིག་ཧོང་ཀོང་ནང་ལོག་ལ་ཡང་ཅིག་ཟླ་བ་ཁ་ཤས་ས་གཅིག་བསྡད་ཡང་ཁང་པ་སྤོས་དེ་དུས་ཚོད་ཁོ་རང་ལོ་ཆུང་ཆུང་རེད་བཞག་ཨ་པཱ་ཕ་ཡར་སྐད་ཆ་དྲིས་ག་རེ་བྱས་བྱས་ང་ཚོ་ཡང་སེ་ཡང་སེ་ཁང་པ་སྤོས་དགོས་རེད་ཟེར་ཙམ་པ་ལ་པཱ་ཕ་འདི་ད་ཐང་འདི་ཁྱོད་རང་ཤེས་ཀྱི་མ་རེད་ལབ་ན་ཡོང་གི་མ་རེད་ཟེར་བྱས་བྱས་ཟེར་གྱི་འདུག་ཨ་དེའི་རྗེས་ལ་ཡ་ད་མི་ཁོ་རང་མི་གྱེན་ལོང་འདི་བྱས་ཚར་བའི་རྗེས་ལ་ཡིན་ན་ཨ་པཱ་ཕར་སྐད་ཆ་དྲིས་བྱས་ག་རེ་བྱས་བྱས་ང་ཚོ་སྔན་མ་ཧོང་ཀོང་སྤོས་ཚར་ཙམ་པ་ལ་ཡང་སེ་ཡང་སེ་ཁང་པ་སྤོས་དགོས་ཡོད་རེད་ཟེར་ཙམ་པ་ལ་ཨ་པཱ་ཕ་དེ་ཟེར་ཡ་བྱས་པ་ཡིན་ན་ཁོ་རང་ཁང་པ་གཅིག་ལ་བསྡད་བྱས་དུས་ཚོད་གཅིག་ཏུ་ཕྱིན་པ་དང། ཡང་ཀྲོའུ་ཨེན་ལའེ་གིས་མི་ཞིག་བཏང་བྱས་ད་དེ་དུས་ཀྲོའུ་ཨེན་ལའེ་བྷི་ཀའི་ད་རྒྱ་ནག་ལ་ཡང་ཞེ་པོའི་དཔོན་པོ་ཆགས་བསྡད་པ་ར། ཀྲོའུ་ཨེན་ལའེ་གིས་མི་ཞིག་བཏང་བྱས་ད་ཁོ་རང་གྲོགས་པོ་ཚོ་དང་ཞིང་ཆུའི་སྒང་ལ་ཡང། ཨ་ནི་ད་ཕར་རྒྱ་ནག་ལ་ལོག་ཤོག་ཟེར་མི་བཏང་ཡོང་གི་འདུག་ད་བྱས་ཙང་མི་དེ་འདྲས་ལན་རེ་རེ་སླེབས་ཚུན་དུ་ཨང་ཁོ་ཚོ་ཁང་པ་རེ་རེ་སྤོས་བྱས་འགྲོ་གི་ཡོད་ཟེར་བྱས་ད་དེ་དུས་ག་ཚོད་རེད། ཁང་པ་སྤོ་ཡག་དེ་དེ་འདྲས་ཡིན་ཟེར་བྱས་ལབ་བྱས། ས་ག་ཟླ་ཁོ་རང་མི་རྒྱུད་ཁོ་རང་སྔན་མ་གི་རྒྱ་ནག་གི་ཆབ་སྲིད་ནང་དང་ལས་འབྲེལ་བ་ཆེན་པོ་ཞེ་པོ་གཅིག་ཡོད་མཁན་གྱི་མི་སྣ་གཅིག་རེད་ཤག་ཧོང་ཀོང་ནང་ལོགས་ལ་དམངས་གཙོ་རྩོད་ཡག་དེ་དེ་དངོས་གནས་ད་ཞེ་པོ་གཅིག་ད་གཅིག་སྟོང་དགུ་བརྒྱ་གྱ་གྲངས་ནས་ད་ལྟ་བར་དུ་འབད་བརྩོན་བྱས་ད་གིན་ཁྱེད་རང་གསུངས་པ་ནང་བཞིན་ད་ཧོང་ཀོང་ནང་ལོགས་ལ་ཡང་ཁོ་རང་ཧོང་ཀོང་གི་དམངས་གཙོའི་ད་ཕ་དེ་ཕ་དམ་པ་དེ་རེད་ཟེར་བྱས་གང་ག་ལོག་གི་བཤད་སྲོལ་ཡོད་རེད་དེ་འདྲས་ཡིན་ནའི་ཁོ་རང་ག་དུས་ཡིན་ནའི་ཞེ་པོ་གཅིག་གི་བརྟན་པོ་རེད་ག་ཚོད་རེད་བརྟན་པོ་བྱས་བྱས་ཡིན་ན་ག་དུས་ཡིན་ན་རྒྱ་ནག་གཞུང་དང་གཅིག་གི་མཉམ་དུ་གི་ལས་ཀ་མཉམ་དུ་བྱས་གྲོས་མོལ་བྱས་དེ་འདྲས་ཐོག་ནས་ཐག་གཅོད་བྱེད་ཡ་མ་གཞི་ཞེ་པོ་ཞིག་དལ་སྐྱོད་ཀྱི་འདི་བསམ་བློ་ཤུགས་ཆེན་པོ་འདི་ལྷག་པར་དུ་ད་རྗེས་ལ་ཡ་ཁོ་རང་ལོ་རྒན་ཆགས་ཚར་ནས་དེ་བས་ཤུགས་ཆེར་ཆེར་ཆེར་ཆེར་འགྲོ་གི་འདུག་པ་འདི་བསམ་བློ་དེ་ཚོ་དཔེར་ན་ཆ་བཞག་པ་ཡིན་ན་ད་ལོ་གཅིག་གི་གོང་རེད་ད་ཟླ་ཉིན་རང་རེད་དཔེར་ན་ཆ་བཞག་པ་ཡིན་ན་ཧོང་ཀོང་ལ་ཡ་ད་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་འདི་བཟོ་གི་ཡིན་ཟེར་བྱས་ད་རྒྱ་ནག་གཞུང་གིས་གཏན་འཁེལ་བའི་སྐབས་དེ་ཡང་སྐབས་དེ་ཁོ་རང་གིས་ཟེར་ན།

ཕི་ཀ་ཡ་ཨ་ནི་ཟིན་བྲིས་བརྒྱབ་དང་པོར་ཨ་ནི་བཟོ་མཁན་གྱི་གྲས་ལ་ཡང་ཁོ་རང་སྐུ་ཞབས་ལི་ཀྲུའུ་མིང་ཡོད་རེད་བྱས་ད་ལྟ་རྩ་ཁྲིམས་འདིའི་ནང་ལ་ཡང་ག་འདྲས་ཞིག་འཁོད་ཡོད་མེད་དེ་ཡིན་ན་ད་ཕལ་ཆེར་ཁོ་རང་ལས་གསལ་བ་ཅིག་ཕལ་ཆེར་དཔྱད་ཡོད་ཀྱི་མེད་བྱས་བྱས་ཡིན་ན་ད་ཁོ་རང་འཇམ་པོ་ཡོད་པས་ག་ཚོད་རེད་དཔེ་མཚོན་གཅིག་ག་རེ་འདུག་ཟེར་ན་ཟླ་ཉིན་ཟླ་བ་བཞི་པའི་ནང་ཁོང་ཧོང་ཀོང་གིས་འཛིན་བཟུང་བྱས་པ་དེ་ཡིན་ན་ཁོ་རང་མི་ཚེའི་ནང་ལོགས་ལ་ཡང་གང་དག་ལོ་སུམ་ཅུ་ཙམ་ཅིག་དམངས་གཙོའི་འབད་བརྩོན་བྱེད་ཅིག་དེ་བས་ནས་འདོད་པ་ཉེན་རྟོག་མི་སྣ་དང་གང་དག་འཐེན་འཁྱེར་བཟོ་རེད་ནི། སྐྱུག་དེ་འཛིན་བཟུང་བྱས་པའི་གནས་ཚུལ་བཅས་བྱུང་མི་འདུག་བདག་ཉིད་ཆུང་བ་དེ་དང་པོར་བྱས། བྱས་ཙང་ཁ་ད་ཁོ་རང་དེ་རིང་ཡིན་ན་ཁྲིམས་ཁང་ནས་དངོས་གནས་ཁྲིམས་ཐག་བཅད་དེ་ཞེ་དྲག་གི་གནས་ཚུལ་ཆེན་པོ་གཅིག་ཆགས་བསྡད་ཡོད་ཧོང་ཀོང་ནང།
ལགས་སོ། ད་དེ་རིང་ད་ཁྲིམས་ཁང་གིས་ད་ལི་ཀྲུའུ་མིང་ལ་ད་མི་སྣ་དེ་འདྲ་གི་སྐད་གྲགས་ཆེན་པོ་གཅིག་ལ་ད་ནག་ཉེས་བཙུགས་ནས་ཁྲིམས་ཐག་བཅད་དེ་ལ་ད་ད་ལྟ་ཧོང་ཀོང་བ་དང་རྒྱལ་སྤྱིའི་སྤྱི་ཚོགས་ནས་དོ་སྣང་ཤུགས་ཆེན་པོ་གཅིག་སླེབས་ཀྱི་ཡོད་རེད། ད་དོན་དག་དེ་ལས་དེ་ད་ལྟ་གི་ད་ཧོང་ཀོང་གི་དམངས་གཙོ་གི་གནས་སྟངས་གཅིག་ར་ད་དེ་ད་ཅིག་སྡུག་རུ་སྡུག་རུ་འགྲོ་ཡ་དེ་མཚོན་གྱི་ཡོད་རེད་པས། རེད་ད་འདི་ད་ལྟ་ངས་བྱས་ན་དེ་རིང་གི་གནས་ཚུལ་དེ་ནས་ད་ཞེ་པོ་ཅིག་མཚོན་པ་རེད་བསམ་གི་འདུག་སྔ་མ་ཡིན་ན་ད་ཁྱོད་ཁྱེད་རང་ད་མགོ་ཐག་བར་ལ་ཡང་ཨིན་ཇིའི་འོག་ལ་ཡོད་དུས་ཙམ་པར་ཁོ་རང་དམངས་གཙོ་རྩོད་ལེན་བྱེད་དུས་ད་ཨིན་ཇི་ད་ཁོ་རང་ལ་ཡང་ད་དམིགས་བསལ་ད་འཛིན་བཟུང་བྱས་འདི་བྱས་བྱས་མ་རེད་འདི་མ་བྱས་མ་ཟད་རྒྱ་ནག་གཞུང་གི་དབང་བསྒྱུར་བྱས་ཚར་བའི་རྗེས་ལ་ད་རྒྱ་ནག་གཞུང་ཁོ་རང་དགའ་བར་དུ་ཡོད་མ་རེད་དེ་ལས་བྱེད་སྟངས་བྱས་པ་ཡིན་ན་ཡིན་ནའི་ལས་དབང་ཅིག་བྱས་ཚར་རྗེས་ད་མུ་མཐུད་བྱས་བསྡད་པ་རེད། ཨང་ཁོ་རང་མ་ཐང་སྐོར་ནས་ཅིག་ལས་ཀ་བྱེད་དུས་ཙམ་པར་ཞེ་པོ་ཅིག་ད་གཟབ་གཟབ་བྱེད་བྱེད་གལ་སྲིད། རྒྱ་ནག་གིས་དངོས་གནས་ཧོང་ཀོང་ལ་ཡང་ཅིག་རྒྱལ་ཁབ་ཅིག་དང་ལམ་ལུགས་གཉིས་ཟེར་དེ་བཟོ་གི་ཡིན་ཞེས་བྱས་ཁས་ལེན་བྱས་པ་དེ། གལ་སྲིད་དངོས་གནས་དེ་འདྲའི་ཁས་ལེན་དེ་དངོས་གནས་ལག་བསྟར་བྱེད་དགོས་ཀྱི་ཡོད་ན་ད་ཁོ་ཚོས་བྱེད་ཡག་འདོད་པ་ཡོད་པ་ཡིན་ན། མཱ་ཏིན་ལི་གི་བཟོ་ལྟ་ཅིག་མེད་ན་ད་དངོས་གནས་ཅིག་དོན་དག་འཁྱོལ་ཡག་ཡོད་མ་རེད་ག་སང་ཁོང་གིས་ཕྱོགས་གཅིག་ནས་ཡིན་ན་ཧོང་ཀོང་གི་ཁེ་ཕན་ཆེད་དུ་སྐད་ཆ་བཤད་ཡ་དེ་ག་བཤད། ཡང་ཕྱོགས་གཞན་པ་ཅིག་ནས་ཡིན་ན་རྒྱ་ནག་གཞུང་ལ་ཡང་ཞེ་པོའི་ཚིག་རྩུབ་པོ་དང་ངོ་རྒོལ་བྱེད་ཡ་དང་དེ་འདྲ་བྱས་ཡོད་མ་རེད་ངས་ཡང་དེ་ཅིག་དྲན་གྱི་འདུག་སྐུ་ཞབས་ལི་ཀྲུའུ་མིང་སྐོར་གྱི་ཡང་དེ་དེ་གནས་ཚུལ་བཤད་དུས། སྔས་མར་ཕལ་ཆེར་དགུ་བཅུ་གོ་གྲངས་ཙམ་ཡིན་པའི་ཡང་དེ་དེ་དུས ༸སྐྱབས་མགོན་རིན་པོ་ཆེན་གྱི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེན་དམ་པ་དེ་ཡང་དེ་དེ་ཝ་ཤིང་ཏུན་ཡོད་རེད་རིན་པོ་ཆེན་གྱིས་ངར་འདི་ཅིག་གི་གནས་ཚུལ་ཞིག་གསུངས་མྱོང། རིན་པོ་ཆེན་གྱིས་གསུང་ཡག་བྱས་པ་ཡིན་ན་རིན་པོ་ཆེན་ཐེངས་མ་གཅིག་བྷི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལ་ཡང

གལ་སྲིད་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཡོད་པའི་མི་གཅིག་ལ་ལག་པ་བཏང་གཅིག་གི་སྐད་ཆ་རེ་བཤད་པ་ཡིན་ན། ད་རྒྱ་ནག་གིས་ཧ་གོ་ན། རེད། ཨ་ནི་ཞེ་པོ་ཞིག་ཁྲོ་གི་རེད་བསམ་བྱས་ད་ཁོ་རང་ཧོང་ཀོང་གི་ཁེ་ཕན་དང། དེ་འདྲ་གི་ཕལ་ཆེར་གཙོ་བོ་དེ་ཡིན་གྱི་རེད་བསམ་གྱི་འདུག་བྱས་ཙང་དེ་ནས་ག་ཚོད་མཚོན་འདུག་ཟེར་ན་ཁོ་རང་ཞེ་པོ་ཞིག་གཟབ་གཟབ་བྱས་རྒྱ་ནག་ལ་བསྟུན་མཁས་བྱས། ད་ཁོ་རང་གི་རྩ་འཛིན་དེ་ཧོང་ཀོང་ནང་དམངས་གཙོ་བཙུགས་བར་ས་སྦྱོར་བ། དེའི་རྩ་འཛིན་དེ་རྒྱུན་སྐྱོང་བྱས་པས། གང་ཡག་ཡིན་ན། གཅིག་གིས་ཕི་ཀེ་ཡང་རྒྱ་ནག་ལ་བསྟུན་མཁས་བྱས་གཟབ་གཟབ་བྱེད་མཁན་ཞི་བྱེད་མཁན་ཅིག་རེད་བྱས་ཙང་ཀ། ཞི་ཅིན་ཕིང་གིས་ཧོང་ཀོང་ལ་འཛིན་པའི་སྲིད་ཇུས་འདིའི་ནང་ལོགས་ལ་ཡང། ད་ཁོང་ལྟ་བུའི་ལི་ཀྲུའུ་མིང། སྐུ་ཞབས་མཱ་ཏིན་ལི་ལྟ་བུའི་མི་དེ་ཚོས་ད་ཧོང་ཀོང་ལ་ཡང་འདི་བསྡད་ཡ་དང་ཨ་ནི་འདི་གྱིས་བསྡད་ཡིན་ན་ཧོང་ཀོང་གི་མི་དམངས་ཆེད་དུ་བཤད་སའི་ས་ཆ་དེ་མེད་པ་ཡིན་ན། ད་ཧོང་ཀོང་གི་ཡང་རྒྱལ་ཁབ་ཅིག་དང་ལམ་ལུགས་གཉིས་ཟེར་ཏོ་ད།

འབད་བརྩོན་བྱེད་མཁན་ཚོས་སྐུ་ཞབས་ལི་ཀྲུའུ་མིང་དེ་རྦད་དེ་རྒྱ་ནག་དང་ཕྱོགས་གཏོགས་བྱེད་ཀྱི་འདུག་ཟེར་བྱས་སྐྱོན་བརྗོད་ད་ཤུགས་ཆེན་པོ་ཞེ་པོ་ཅིག་བྱས་ཡོད་ག་ད་རྒྱ་ནག་གཞུང་གིས་ཁོ་རང་ལ་སྐྱོན་བརྗོད་བྱས་པ་ལས་ལྷག་ཙམ་བྱས་ཧོང་ཀོང་ནང་ལོགས་ལོ་ཆུང་གི་ད་དེ་རུ་སྐྱེས་ས་རྦད་དེ་རྒྱ་ནག་དང་འཛིང་དགོས་རེད་ཧོང་ཀོང་རང་བཙན་རང་བཙན་ཆགས་དགོས་ཟེར་མཁན་བསྡད་ཡོད་རེད་པ་དེ་དོན་དུ་ཁོང་དེ་ཁོང་ཚོའི་དགྲ་རེད་ཅེས་འཛིང་དགོས་རེད་བྱས་ཙང་འདི་འདྲའི་བྱེད་སའི་མི་གཅིག་གིས་ཧོང་ཀོང་ནང་ལ་ད་ད་ལྟའི་རྒྱ་ནག་གི་འཛིན་སྐྱོང་འདིའི་འོག་ལ་བསྡད་ཐུབ་ཀྱི་མེད་ན་ད། ཨ་ནི་ངས་བྱས་ན་ད། དཔེ་ཁག་པོ་རེད་བསམ་གྱི་འདུག་ད་ཧོང་ཀོང་ནང་ལོགས་ལ་ཡ་གཅིག་གི་དམངས་གཙོ་དག་དང་དུ་ད་པེ་ཅིན་ད་ཁོའི་ས་སྐྱ་དེ་བཅད་མེད་པ་ཆགས་པའི་བཟོ་ཅིག་རེད་བྱེད་སྟངས་འདི་འདྲ་ནས་བལྟས་པས་ན། ད་རིང་ཡིན་ན་སྐུ་ཞབས་ལི་ཀྲུའུ་མིང་དེ་གའི་ཡ། ཁྲིམས་ཁང་གི་ཁྲིམས་ཐག་བཅད་བཅད་དངོས་གནས་ཁྲིམས་འགལ་ལས་ཀ་རེད་ཅེས་ལབ་པ་དེས་ཞེ་དྲག་གི་ཆབ་སྲིད་ཐོག་ནས་བྱས་ནས་དོན་སྙིང་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག། ལགས་སོ་ད་དུས་ཚོད་ཀྱི་དབང་གིས་ད་ང་གཉིས་ཐེངས་འདིའི་བགྲོ་གླེང་འདི་ནས་མཚམས་འཇོག་བྱེད་ཀྱི་ཡིན། ལེ་ཚན་རྗེས་མའི་ནང་འདི་གའི་ཚེ་བརྟན་དབང་ཕྱུག་ལགས་དང་ངེད་གཉིས་མུ་མཐུད་ནས། ལི་ཀྲི་ཡིང་ཡང་ན་ཇི་མི་ལགས་ཀྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན།